དེ་གནད་དོན་གཅིག་རེད་ད་རྒྱ་ནག་གཞུང་གི་དམིགས་ཡུལ་གཞན་དག་དེ་ད་གསལ་བོ་རེད་ནི་ཁོ་ཆོས་ལུགས་ཀྱི་ཚོགས་སྡེ་ཚང་མ་ལ་དབང་བསྒྱུར་བྱེད་ཡ་དང་དགོན་སྡེ་ཚང་མ་ལ་ནི་ཁོ་དོ་དམ་དང་ཁོ་རང་གི་ལག་པ་ལ་ནི་ཁོ་ཚོད་འཛིན་བྱེད་ཡ་ཚང་མ་ཁོ་རང་གི་ཚོད་འཛིན་བྱེད་ཡ་དེའི་ཚེ་དེ་ནི་རིམ་བཞིན་ད་ནི་ཆོས་ལུགས་ཀྲུང་གོ་ཅན་དུ་འགྱུར་ཟེར་ཡ་དེ་འདྲ་བསྒྱུར་ད་ཅིག་ཆོས་ལུགས་ཀྱི་བྱ་གཞག་ཚང་མ་ནང་ལོག་ལ་དམར་ཤོག་གི་ཤུགས་རྐྱེན་སླེབས་དེ་ནི་རིམ་བཞིན་ནི་ཆོས་ལུགས་རྒྱ་ནག་ཅན་དུ་འགྱུར་ཟེར་ཡ་གི་ལས་འགུལ་སྤེལ། དེ་ག་ནང་བཞིན་དེ་ནི་རིམ་བཞིན་ཆོས་ལུགས་ཀྱི་སྲོལ་རྒྱུན་དང་ཆོས་ལུགས་ཀྱི་ངོ་བོ་དེ་ནི་འགྱུར་བ་བཏང་ནས་དམར་ཤོག་གི་སྲིད་གཞུང་ལ་རྒྱབ་སྐྱོར་བྱེད་ཡ་དེ་འདྲ་གི་སྒྲིག་འཛུགས་ཤིག་དང་དེ་འདྲ་གི་ཚོགས་སྡེ་ཅིག་གི་གྱུར། དེ་ནི་རིམ་བཞིན་ནི་མི་མང་ནང་ལོག་ནས་ནི་ཆོས་ལུགས་ལ་དགའ་ཞེན་དང་ཆོས་ལུགས་ལ་དད་མོས་འགྲོ་ཡ་དེ་ཉམས་ཆགས་སུ་འགྲོ། དེ་ནི་རིམ་བཞིན་གྱི་ནི་ཆོས་ལུགས་ལ་ནུས་བ་མེད་པ་དང་ཆོས་ལུགས་སྤྱི་ཚོགས་ནང་ལ་ནུས་བ་མེད་པ་དེ་འདྲ་བཟོས། དེས་ད་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ

མི་སེར་ལྔ་རྒྱུན་ཆད་མེད་པར་ཟབ་ཏུ་གཏོང་དགོས་པའི་སྐོར་དང། ཆོས་ལུགས་ལས་རྒྱལ་ཁབ་ལ་གཅེས་དགོས་པ་སོགས་འཁོད་ཡོད་པའི་སྐོར་ནས། རྩོམ་པ་པོ་སངས་རྒྱས་སྐྱབས་ལགས་ལ་བཅར་འདྲི་ཞུས་སྐབས་ཁོང་གིས་གསུངས་ན། ཨོ་རེད་ད་རྒྱ་ནག་དམར་ཤོག་གཞུང་གི་དམིགས་ཡུལ་དེ་གསལ་བོ་རེད་ཁོ་རང་ལ་མཚོན་ན་གལ་ཆེ་ཤོས་དེ་ག་རེ་ཆགས་ཡོད་ན་མི་མང་གི་སྐྱིད་སྡུག་ཆགས་ཡོད་པ་མ་རེད་ཆོས་ལུགས་ཀྱི་འཕེལ་རྒྱས་དང་ཆོས་ལུགས་ཀྱི་མ་འོངས་བའི་འདུན་ལམ་ལ་སོགས་པ་བཅས་ཆགས་ཡོད་པ་མ་རེད་ཁོ་རང་གི་དམིགས་ཡུལ་དང་ཁོ་རང་ལ་གལ་ཆེན་ཡིན་པ་དེ་ནི་རྒྱལ་ཁབ། ད་རྒྱལ་ཁབ་ཟེར་ན་མ་ཟེར་ན་རྡོག་རྡོག་དེ་དམར་ཤོག་གི་སྲིད་དབང་དེ་གལ་ཆེན་པོ་ད་ཆེ་ཤོས་དེ་གལ་ཆེན་པོ་ཆེ་ཤོས་དེ་ཨ་ནི་ཁོ་སྲིད་དབང་དབང་འཛིན་ཁོ་རང་གི་དབང་ཆ་དེ་ཆགས་པ་རེད་དེའི་སྟེང་ལ་ད་ཁོ་རང་གི་དབང་ཆ་དེ་ལ་རྒྱབ་སྐྱོར་བྱེད་ཡག་དང་དེ་གལ་ཆེན་པོ་ཡིན་ཡ་དོན་ཡག་བྱེད་ཐབས་དེ་ཁ་གཡར་ས་དེ་དེ་རྒྱལ་ཁབ་དང་མི་རིགས་ཟེར་ཀྲུང་ཧྭ་མི་རིགས་ཟེར་ཡ་དེ་འདྲ་ལ་ཁ་གཡར་ནས་ཆོས་ལུགས་གི་ཨ་ནི་རྡོག་རྡོག་ཁོ་རང་གི་སྲིད་དབང་ལ་ཞབས་ཞུ་བྱེད་ཡ་དེ་དང་ཁོ་ལ་རམ་འདེགས་བྱེད་ཡ་ཁོ་རང་གི་དབང་སྒྱུར་ལ་རོགས་པ་བྱེད་དགོས་ཡ་ཁོ་རང་གི་དབང་སྒྱུར་གྱི་སྐད་ཆ་ཉན་དགོས་ཡ་དེ་ལྟར་ཁོ་རྦད་དེ་དམིགས་ཡུལ་གནད་འགག་དེ་གསལ་བོ་ཡིན་པ་ནི་ཁོ་ཚོགས་འདུའི་ལས་དོན་ཆོས་ལུགས་དང་འབྲེལ་བའི་ལས་དོན་ཚོགས་འདུ་ག་རེ་ཡིན་ནའི་ནང་ལ་ག་དེ་ཡིན་ན་ཐོན་འདོད་ཡ་དེ་དེ་རེད། ཨ་རིའི་གྲོས་ཚོགས་ཀྱི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱིས་ཉིས་སྟོང་ཉི་ཤུ་རྩ་གཉིས་ནས་རྩ་གསུམ་བར་གྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་ལོ་འཁོར་སྙན་ཐོ་འདོན་སྤེལ་གནང་བའི་ནང།

གཅིག་མཚུངས་རེད་ང་ཚོ་སློབ་སློབ་ཕྲུག་ཨ་ནེ་གྲངས་འབོར་དེ་ད་ལོ་རེ་ལོ་རེ་ཉུང་རུ་ཉུང་རུ་འགྲོ་དུས་སྒང་ལ་ད་ང་ཚོས་བསླབ་གྲྭ་ཁག་བསླབ་གྲྭ་ཁ་ཤས་ཅིག་ཟླ་སྒྲིལ་བྱེད་དགོས་བསླབ་གྲྭ་ཁ་ཤས་ཡང་སྒོ་བརྒྱབ་དགོས་བསླབ་གྲྭ་ཁ་ཤས་ཡང་ཅིག་འཛིན་གྲྭ་མར་ཕབ་དགོས་དེ་གནས་སྟངས་དེ་ང་ཚོ་ཅིག་ད་དཀའ་ངལ་ཁག་ཁག་ཤོས་འགྲོ་རྒྱུ་རེད་ཞག་ལོང། སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་གྲྭ་ཁག་གི་སློབ་འཁོར་འགན་འཛིན་གྱི་ཚོགས་འདུ་ནི་ལོ་རེའི་ནང་ཐེངས་རེ་འཚོགས་བཞིན་པ་དང།

དོ་དེ་རེད། ད་དེ་ལ་ནི་ང་ཚོས་ཀྱི་གདུང་སེམས་མཉམ་སྐྱེད་ཀྱི་ཚུལ་དུ་ང་ཚོ་དེ་གཅིག་ལས་ཁུངས་དང་བོད་ཁང་རེད་དེ་ནི་མཉམ་པོ་ལ་ནི་ང་ཚོས་ཀྱི་དེ་ཉི་ཧོང་ནང་ལ་ཡོད་པའི་ཀྱི་བོད་རིགས་སྤྱི་མཐུན་ཚོགས་པ་མཉམ་རུབ་ཀྱི་ཐོག་ནས་ང་ཚོས་ཀྱི་མཆོད་འབུལ་སྨོན་ལམ་ཅིག་ཏུ་ཞུས་ན་ཟེར་བྱས་དེ་བྱས་རེད།

Australia། Philippines། སོགས་ཡུལ་གྲུ་འདི་དག་དང་མཉམ་དུ་རྒྱ་གར་དང་ཞི་བདེ་རྒྱ་མཚོའི་བརྟན་བརླིང་དང་བདེ་འཇགས་ཀྱི་ཐད་མཉམ་ལས་གནང་རྒྱུ་ཡིན་པར་གསུངས། མངའ་ཁུལ་གྱི་སྲུང་བྱ་ལ་དམིགས་ནས་ཨ་རིའི་ཕྱོགས་ནས་ཆེས་སྔོན་ཐོན་གྱི་དམག་དང་འཕྲུལ་རིག་ཡར་རྒྱས་གཏོང་རྒྱུ་ཡིན་པ་དང། དེ་ཡང་ཨ་རིའི་རྒྱལ་སྲུང་སྔོན་རྩིས་ཀྱི་ཁྲོད་ཞི་བདེ་རྒྱ་མཚོའི་བདེ་འཇགས་ལས་གཞིའི་རྣམ་གྲངས་ཀྱི་ཆེད་དུ་ཨ་སྒོར་ཐེར་འབུམ་དགུ་དང་གྲངས་ཆུང་གཅིག་འདོན་རྒྱུ་ཡིན་འདུག།

མཱལ་དིབ་སྲིད་འཛིན་གྱིས་ཕྱི་ཟླ་བཅུ་གཅིག་པའི་ནང་སྲིད་འཛིན་གྱི་ལས་འཁུར་བྱས་པ་དང་ཁོང་གིས་དེ་སྔ་སྲིད་འཛིན་འོས་བསྡུའི་སྐབས་ཡུལ་དེའི་གླིང་ཕྲན་ཁག་གི་ནང་རྟེན་གཞི་བྱས་པའི་རྒྱ་གར་གྱི་དམག་མིའི་རྟེན་གཞི་ཆུང་གྲས་ཁག་བདུན་ཅུ་དོན་ལྔ་ཙམ་ཞིག་ཡོད་པ་དེ་དག་ཕྱིར་འབུད་བྱེད་རྒྱུའི་ཁས་ལེན་བྱས་ཡོད་པ་རེད། རྒྱ་གར་དང་རྒྱ་ནག་གཉིས་ཀས་མཱལ་དིབ་གླིང་ཕྲན་དུ།

པེ་ཅིང་དུ་འཕྲད་པ་དང་བཙན་པོ་ཡི་རྒྱལ་སར་གཞན་དང་མི་འདྲ་བ་ཡི་ཚབས་ཆེ་ཡི་དམིགས་བསལ་གྱི་རྣམ་པ་ཞིག་ལྡན་ཡོད། གང་ལྟར་ཡང་རྒྱ་ནག་ཝུ་ཧན་ནས་གློ་བུར་དུ་ཐོན་ཏེ་དེ་རྗེས་འཛམ་གླིང་ཡོངས་སུ་ཁྱབ་བརྡལ་སོང་ནས་དུས་ད་ལྟ་བར་མུ་མཐུད་ནས་གང་སར་གནོད་འཚེ་གཏོང་བའི་གི་ཁོ་ཝིད་བཅུ་དགུ་ཏོག་དབྱིབས་རིམས་ནད་དམ་ཡང་ན་ཝུ་ཧན་གྱི་གློ་ཚད་གཉན་རིམས་དེ་དེ་བས་གཏུམ་དྲག་ཆེ་བ་དང། དེ་བས་ཡིད་ཧ་ཅང་སྐྱོ་དགོས་པ་འདུག་ལ། དེ་བས་དུས་ཡུན་རིང་བ་འདུག་ཅིང་ཐ་ན་ད་དུང་ངོ་བོར་འགྱུར་བ་སོང་བ་དང་ད་དུང་རྫོགས་མཐའ་མེད་པ་ཞིག་འདུག་པས་དོན་འདིའི་རང་བཞིན་ཟབ་མོ་ཡོད་པ་མངོན་གསལ་དོད་ལ། དུས་ད་ལྟ་བར་ག་དུས་མཇུག་རྫོགས་ཀྱི་ཡོད་པ་ཤེས་ཀྱི་མེད་པ་དང་ད་དུང་ཚེ་སྲོག་ག་ཚོད་ཙམ་ཞིག་ཤོར་གྱི་ཡོད་པ་ཤེས་ཀྱི་མེད། གུས་མོས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་ཟླ་བ་བརྒྱད་པར་རྩོམ་ཡིག་དེའི་མཇུག་སྒྲིལ་བྱེད་པའི་སྐབས་དེར་འཛམ་གླིང་ཡོངས་སུ་མོ་ས་ཡ་བཞི་ལྷག་ཙམ་ཞིག་གི་སྲོག་ཤོར་ཡོད་པ་དང། གནམ་བསྐོས་གོང་མ་ཡི་རྒྱལ་ཁབ་ཀྱི་ས་གནས་མང་པོར་རིམས་ནད་བསྐྱར་ལོག་བརྒྱབ་ཡོད་ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་པར།

དེབ་དེའི་ལོ་རྒྱུས་ཀྱི་དོན་དངོས་ཀྱི་གཏིང་ཟབ་ལ་ངོ་མཚར་ལྡན་པ་ཞིག་ཡོད་པས། དེབ་དེ་ཀློག་མྱོང་བའི་གི་མི་གིས་སྔོན་གླེང་གི་ནང་ལ་ལུང་འདྲེན་བྱས་པའི་གི་སྐད་ཆ་འདིར་བག་ཆགས་བཟང་མོ་བྱུང་ཡོད་པར་ཡིད་ཆེས་བྱུང་བ་སྟེ། མི་དང་མི་ཡི་ཕན་ཚུན་གྱི་འཚོ་བ་བྱེད་སྟངས་དང་སྤྱི་ཚོགས་ཀྱི་གནས་བབ་མི་འདྲ་བ་ཡོད་པ་འདི་ནད་དུག་གི་ཐོག་ནས་ཁྱད་པར་གང་ཡང་མེད།

དེབ་གཞན་ཞིག་ཡོད་པ་དེ་ཡང་ཧ་ཅང་ཟབ་ཅིང་ནན་པ་ཞིག་ཡོད། འདི་ནི་ཨ་རིའི་ལོ་རྒྱུས་མཁས་པ་ཝི་ལི་ཡམ་མེག་ནིལ་གྱིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་གི་ལོ་རུ་པར་སྐྲུན་བགྱིས་པའི་རིམས་ནད་དང་མི་ཞེས་པ་འདི་ཡིན་ཞིང། དེ་ཡི་དམིགས་ཡུལ་ནི་འགོས་ནད་སྣ་ཚོགས་ཡང་སྐོར་བསྐྱར་སྐོར་གྱི་ཐོག་ནས་ཐོན་པ་དེ་དཔེ་རུ་བྱས་ཏེ་འདས་པ་དང་དེང་རབས་ཀྱི་ལོ་རྒྱུས་ལ་ཤུགས་རྐྱེན་དེའི་གསལ་སྟོན་བྱས་པ་བརྒྱུད། འགོས་ནད་ཀྱི་ལོ་རྒྱུས་དེ་བཞིན་ལོ་རྒྱུས་འགྲེལ་བཤད་ཀྱི་ཁྱབ་ཁོངས་སུ་བཅུ་བཅུ་སུ་བཅར་འདུག་འགྲོ་བ་མི་ཡི་རིགས་ཀྱི་བྱ་སྤྱོད་ལ་འགྲེལ་བཤད་བྱས་ཡོད། འདི་གིས་གུས་མོར་བློ་སྒོ་ཕྱེ་ཐུབ་པ་བྱུང་ཞིང་གལ་ཏེ་བར་ལམ་དར་ཁྱབ་སོང་བའི་གི་ནད་ཡམས་འདི་མིན་ན་གུས་མོས་ངང་སྒུག་རིང་པོ་ཡི་ངང་ནས་རྩོམ་དེ་རིགས་ཕལ་ཆེར་ཀློག་གི་མ་རེད་ལ། དེ་ལྟར་ལོ་རྒྱུས་ཐོག་གི་གལ་འགངས་ཧ་ཅང་ཆེ་བའི་གནས་ཚུལ་འགའ་ཤས་ལ་ཡང་དོ་སྣང་ཡིད་འཇོག་ཡོང་རྒྱུ་མིན་པར་དུས་རྒྱུན་ལྷོད་གཡེང་ལ་ཤོར་བདེ་བ་དང་ཡང་ན་ཀླད་པ་བཀྲུས་ཟིན་པའི་གི་ཞིབ་ཅིང་ཕྲ་བའི་གི་གནས་ཚུལ་ལ་དུས་ཡུན་ཟླ་བ་གསུམ་ཙམ་རིང་བཏང་སྟེ་རྩོམ་ཡིག་རིང་པོ་དེ་འབྲི་སྲིད་གི་མ་རེད་ཅེས་དེ་ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་པར།

གང་སར་གཅོད་པ་དང་གང་སར་བཙན་བཟུང་བྱས་ཤིང་གང་སར་གཏོར་བཤིག་བཏང་སྟེ་ཐ་ན་འབྲེལ་ཡོད་ནད་དུག་གི་སྒྲུང་གཏམ་ཡང་བགྲང་གིས་མི་ལང་བ་ཡོད་པ་དག་འཛམ་གླིང་ཡོངས་ཀྱི་ས་ཆ་རེ་རེ་ཚང་མར་ཡོད་པ་དེ་རྣམས་ཡ་ང་སྙིང་རྗེ་མེད་ལ་རེ་རེ་བཞིན་ཚང་མར་ལྐོག་གྱུར་གྱི་རྣམ་པ་ལྡན་ཡོད། འོན་ཀྱང་ངའི་ཚད་ཡོད་ཀྱི་སེམས་ཁུར་འདི་དེ་བས་མཐོ་སྒང་བོད་ཀྱི་ལོ་རྒྱུས་སྟེང་གི་སྒྲུང་གཏམ་དེ་རིགས་དག་དེ་བཞིན་གྲངས་ཉུང་གནས་ཚུལ་གྱི་ཞིབ་ཕྲ་གི་ཐོག་དོ་སྣང་ཆེ་བ་ཡོང་གི་འདུག་དེ་ནི་དངོས་གནས་ལས་སྨོན་འཛོམས་པ་ཡིན་ས་རེད་སྟབས་འཁེལ་ནས་བོད་མི་ཞིག་ཐུག་བྱུང་ཁོང་ནི་ཨ་མདོ་ཞུན་ཧྭ་ནས་ཡིན་པའི་གི་བློ་བཟང་ཡོན་ཏན་ཡིན་ཞིང Cambridge གཙུག་ལག་སློབ་གྲྭ་ཡི་སྤྱི་ཚོགས་དང་འགྲོ་བ་མི་ཡི་རིག་པའི་འབུམ་རམས་པ་རེད། ད་ལྟ Australia ཡི་ཚན་རིག་ཁང་གི་ཞིབ་འཇུག་པ་གནང་གི་ཡོད། ཚན་རིག་གི་ལོ་རྒྱུས་དང་ལོ་རྒྱུས་ཀྱི་འགྲོ་བ་མི་ཡི་རིག་པ། དེ་བཞིན་འབྲེལ་ཡོད་ཀྱི་ལོ་རྒྱུས་ཀྱི་ཐབས་ལམ་ཟུང་འབྲེལ་བྱས་ཏེ།